ང་ཚོ་ནི་བེད་སྤྱོད་བྱེད་པ་གི་སྐབས་ལ་དོགས་ཟོན་དང་ནི་ཡིད་གཟབ་བྱེད་པ་གི་བྱེད་དགོས་པ་གི་གནད་དོན་དེ་ག་རེ་ཡོད་རེད་ནི་དེའི་ཐོག་ལ་ཡང་ང་ཚོ་དེ་རིང་བགྲོ་གླེང་ཞུ་གི་ཡིན། དེ་རིང་ང་ཚོ་བགྲོ་གླེང་གི་ལེ་ཚན་འདིའི་ནང་ལ་ཡང། བོད་དོན་ལས་འགུལ་ལྟེ་གནས་ཁང་གི་དྲ་རྒྱ་བདེ་འཇགས་ཐོག་གི་འགན་འཛིན་དང་ནི་ཁོང་ཡང་བོད་མི་མང་སྤྱི་འཐུས་རེད་སྲི་ཐར་བློ་བཟང་རྒྱ་མཚོ་ལགས་ཁོང་གདན་འདྲེན་ཞུས་ཡོད་ལ་དེ་བཞིན་རྒྱལ་སྤྱིའི་འབྲེལ་ལམ་རིག་པ་གི་ཐོག་ལ་ཡར་སློབ་སྦྱོང་གནང་མྱོང་མཁན་བོད་དང་རྒྱ་ནག་གི་ལོ་རྒྱུས་ཐོག་ལ་ཡར་འབུམ་རམས་པ་སློབ་སྦྱོང་ཆེད་སྦྱོང་གནང་མཁན་གྲྭ་རིན་ཐོགས་མེད་ལགས་གདན་འདྲེན་ཞུས་ཡོད། དེ་བཞིན་ང་ཚོ་ཨ་རིའི Virginia མངའ་སྡེ་གི Nova སི་ལ་སློབ་གྲྭ་ནང་གི་འཕྲུལ་ལས་བདེ་འཇགས་ཕྱོགས་ལ་ལས་དོན་གནང་མཁན་འཕྲུལ་ལས་བདེ་འཇགས་ཆེད་མཁས་པ་འཇམ་དབྱངས་ལགས་གདན་འདྲེན་ཞུས་ཡོད། ཁོང་གསུམ་པོ་དེ།

ཚད་མཐོ་བོ་གི་རིག་རྩལ་རེད། ཨ་ནི་ཁ་ཅིག་གི་ཡ་དེ་ལ་ཡ་ཡི་རྒྱུད་ཕ་ཆེད་དུ་མིས་བཟོས་གི་རིག་སྟོབས་ལ་ཡ་འདྲ་ད་མིས་བཟོས་པའི་གི་ནི་རིག་ནུས་རིག་པའི་གི་ནུས་པ་དེ་འདྲ་རེད་ཟེར་ལབ་གི་འདུག་གང་ལྟར་དེ་ལ་ཅིག་བཤད་སྲོལ་འདྲ་མི་འདྲ་གི་དེ་འདྲ་གི་རི་ཅིག་འདུག་དེ་བྱེད་དུས་ཐོག་མ་དེ་ལ་ཡ་རྒན་སྲི་ཐར་བློ་བཟང་རྒྱ་མཚོ་ལགས་ལ་བཀའ་འདྲི་ཞུ་ཡ་བྱས་ན་ཁྱེད་རང་གི་ངོས་ནས ChatGPT ཟེར་ཡག་དེ་ག་འདྲ་རེད་བསམ་གི་འདུག་དེ། ལོས་ཞུས་ལ། ཏྲེས་ལེ་ཏྲེ་ལེ་ཏྲེ་རིག་ལ།

ད་རྒྱལ་སྤྱིའི་ནང་ལོགས་ལ་ད་ཆེད་ལས་པ་མང་པོ་ཡོད་རོ། ཨ་ནི་ད་དཔེར་ན་གློག་ཀླད་སྒང་ལ་ཆེད་ལས་པ་ཡིན་ནའི་རེད་ད་སྨན་སྒང་ལ་ཆེད་ལས་པ་ཡིན་ནའི་རེད། དེ་འདྲའི་ཆེད་ལས་པ་ཁོ་རང་ཚོ་གིས་ད་ལོ་མང་པོ་ཞིག་ཁོ་རང་ཉམས་ཞིབ་ཡིན་ནའི་རེད་སློབ་སྦྱོང་བྱས་ནས་ཨ་ཁོ་རང་ཚོ་ལ་རྒྱུན་མ་ད་གནས་གནས་སྟངས་ཀྱི་སྐད་ཆ་དྲིས་ཀྱི་ཡོད་ན་ཨ་འདི་འདི་གནས་སྟངས་འདི་ག་འདྲས་རེད་ད་ཁོ་རང་ཚོ་གིས་ད་ད་ལྟ་བར་དུ་མི་ཚེ་ག་རེ་སྦྱངས་པའི་གི་གནས་ཚུལ་མང་པོ་ཞིག་ལ་ལྟ་ནས་ཨ་ནི་ལན་ཞིག་རྒྱག་གི་རོ། ད་དེ་འདྲའི་འགྲོ་གཅིག་པ་ཞིག་ད་དེ་འདྲ་བྱ་རྒྱུ་མི་རེད་གི།

ཨོ་ལོ་ལོ་སུ། ད་དང་པོ་ཨ་ཏི་ཞོ་ཡིན་དང་པོ་མི་སེར་གི་ང་ར་ན་དི་གང་ཆེད་ལས་གི་ལས་ཀ་སུ་ཀི་མ་རེད་སུ་སུ་ཡིན་ན་དོ་ན་ཅི། དེ་རི་ལ་སུ་སུ་ངོ་མ་ནི་དེ་ཚན་རིག་དང་དེ་འདྲ་ལ་གེ་ཤེས་འགྲོ་ཞུ་ཡོད་བྱས་ཙང་ཨ་ནི་སུ་སུའི་ཤར་དང་ཞོ་ལ་ཨ་ནི་ཅི་གི་རྒྱང་ལས་སུ་ཡོད་དེ་དང་ཨ་ནི་ལྟ་དེ་སུ་འགྲོ་ཨ་ནི་ཅི་གི་ཞོ་ཡིན་དེ་རང་ང་ཤེས་ཨ་དེ་མི་སེར་ང་རང་གི་ཆེད་ལས་གང་ནི་ཤེས་གི་མེད་ཨ་ཏི་ཞོ་ཡིན་དང་པོ་ཨ་ནི་བྱས་ཙང་ད ChatGPT ལ་ཏི་ཨོ། དེང་སང་མི་ཚ་གི་རྩ་བ་ཞིག་སྐད་མ་རེད་ད ChatGPT དྲང་ཁོ་རང་གི་སྤྱིར་བཏང་གི་ཆ་ནས་ཆེད་ལས་འགྲོ་ད་ཉེ་ཆར་ནད་ཉུང་བའི་ག་ཅི་ཅི་ཟླ་བཅུ་གཅིག་གི་དོ་བ་ན་ཐོན་སོང་ཨ་ཡིན་ན་སྤྱིར་བཏང་གི་ཁོ་ཚོ་ལབ་སད་དེ་ད་ལྟ་ཕི་གི་དང་པོ་དེ་ཁོ་ཚོ open AI ལ་ད་ལྟ་དེ་ཁོ་བཅོས་མའི་རིག་རྩལ་ཁོ་ཚོ་ཚོང་ཁང་ཆེན་པོ་ཞིག་གི་སྟོན་རྒྱུ་ར་ཁོ་རང་ཚོ་ལྟོས་ཡིན་དུས་ཨ་ནི་སྤྱིར་བཏང་གི་ལྟས་དང་འདྲ་བོ་འདྲ་བོ་ད་ཨ་ནི་མང་པོ་སྔོན་ནས་བཟོས་ཚར་འདུག་ཨ་ང་ཚོའི་སྤྱིར་བཏང་གི ChatGPT ཁོ་ཚོའི་ནང་གི་དེ་ཚོ་ཡག་ཤོས་དང་ཨ་ནི་དེ་ཚོ་སྤུས་ཚད་ཆ

འཇོག་བྱེད་སྟངས་དང་སློབ་སྦྱོང་དང་ཤེས་བྱ་དང་ག་རེ་གང་ཡང་ན། སྐད་ཆ་དྲི་བྱས་ཡང་ན་སྐད་ཆ་བྱ་བ་དེ་ཨ་ནི་ཡིག་ཐོག་ནས་ལན་འདེབས་པ་དང་ཡང་ན་ངག་ཐོག་ནས་དྲིས་ཡང་ན་དེ་དང་ངག་ཐོག་ནས་ལན་འདེབས་པ་དེ་འདྲ་ཞིག་འདུག་བ་ཡིན་ནའང་ད་ལྟ། ཨའོ་སྤྱིར་བཏང་ང་ཚོ་ཡག་པོ་ཞིག་ཕར་བཏང་ནས་ཁོ་རང་ད་ལྟ Chat GPT བཟོ་མཁན་གྱི་ཅིག་ཚོགས་པ་ད་ག་རང་གི། དེ་བཅོས་མའི་རིག་རྩལ་དེ་ལས་ཁུངས་ཁོ་རང་གི་ངོས་ནས་ཡང་དེ་མ་ཡིན་པའི་ཉེ་ཆར། ཟླ་བ་ཁ་ཤས་ནང་ལ་ཡང DALL-E ཅིག་བཟོས་འདུག་བ་ཁོ་ཚོ་ཡིན་ན་ཡང། ཨ་ནི་སོ་སོ་པར་དང་དེ་འདྲ་མ་རེད་ཅིག་བྱས་ན་ཨ་ནི་པར་དང་དེ་འདྲ་ཁོ་ཚོས་སོ་སོའི་འགྲེལ་བཤད་པར་ག་རེ་དགོས་ན་པར་ཁོ་རང་ཚོས་ང་ཚོའི་ཚབ་ལ་སྤྲད་ཡ་དང་ཨ་ནི་ཡང་ཕ་གིར་པར་བཞག་པ་ན་པར་དེ་ལ་འགྲེལ་བཤད་རྒྱག་པ་དང་དེ་འདྲ་ཞིག་འདུག་ག་ཨ་ནི་དེ་མིན་པ་དེའི་སྔོན་ལ་ཡང་ཁོ་རང་ཚོས་ག་ཟེར Jukebox ལབ་ཡ་ཞིག་བཙུགས་འདུག་ཁོ་ཚོ་འདྲ་ཅིག་ན་ཡང་གཞས་འདྲ་མི་འདྲ་དེ་ནི་འཛམ་བུ་གླིང་གི་སྐད་གྲགས་ཚ་བོ་གི་གཞས་དེ་འདྲ་ཨ་ནི་མིས་མ་ཡིན་ན་ཁོ་རང་ཚོའི་སྐད་གདངས་དཔེར་བཞག་ན

ཡི་གེ་རྒྱབ་ལོགས་ལ་བླུགས་བཞག་ཅིག་ཁོ་ཚོ་ལ་བཤད་བཞག་བྱས་ཨ་ནི། ང་ཚོ་ལན་རྒྱག་རེད་ཡིན་ན་ཡང་དེ་སྐབས་ཐོག་དྲ་ཐོག་ཁ་ཐོན་མེད་ཙང་ཡང་ཚང་ཚང་མ་ང་ཚོ་ཡང་དེང་སང་གི་གནས་ཚུལ་གསར་པ་གསར་པ་དེ་ཚོ་ཕ་གིའི་ནང་ཐང་འགྲོགས་བྱེད་ཀྱི་མི་འདུག་ཨ་སྔོན་མ་ནས་ཁོ་རང་ཚོས་ཁོ་རང་གི་ཀླད་པའི་ནང་ག་རེ་བླུགས་བཞག་ཡོད་ཨ་དེ་དག་རེད་མ་རེད་ད་སྟོན་བྱས་ཨ་ཅི་ཟེར་འགྲོ་དེ་འདྲ་བྱེད་རེས་བྱས་ལ། ཧུ་ཧུ། ལགས་སོ། གྲ་རུ་ཐོགས་མེད་ལགས་ཁྱེད་རང་ད་རིང་ང་ཚོ་ལེ་ཚན་ནང་ལ་གདན་འདྲེན་ཞུས་ཁྱེད་རང་གི་གོང་དུ་དེ་སྐོར་ལ་གསུངས་སོང་ཁྱེད་རང་དེ་སྐོར་དམིགས་བསལ་ཆེད་ལས་པ་ཞིག་གེ་མ་རེད་དེ།

ག་ལ་ག་ཚང་གི་དྲི་བ་དྲི་ལན་ག་འདྲ་རེད་འདུག་དེའི་ཐོག་ལ་ཉམས་ཞིབ་དེ་ཚོའི་ཐོག་ལ་ཏན་ཏན་དམ་བཅའ་ཡག་པོ་བྱས་ནས་བལྟས་ཡོད་རེད་བསམ་ནས་དེ་གི་ད་ང་ཚོ་གདན་འདྲེན་ཞུ་དགོས་རྒྱུ་མཚན་དེའི་ཐོག་ནས་ཆགས་རེད་དེ་དང་མཉམ་དུ་ད་ལྟ་ཁྱེད་རང་ག་ད་འདྲ་ངོ་སྤྲོད་དེ་གསུངས་སོང་ང་ཅི་གོ་དེ་འགྲོ་ལུགས་འགྲོ་སྟངས་གི་ཐོག་ནས་ཨ་འདྲ་རེད་དེ་ཤ་སི་དེ་གསུངས་སོང་ང་དེ་རེད་དེ་བྱས་དུས་ད་དེ་ནས་དྲི་བ་གཉིས་པ་དེ་དེ་སླེབས་གི་འདུག་ད་ལྟ་གོང་དུ་རྒན་སྲི་ཐར་བློ་བཟང་རྒྱ་མཚོ་ལགས་ཀྱིས་དེ་གསུངས་སོང་ད

ད་ཤུགས་རྐྱེན་ཞུས་ན་ད་འདི་འདྲ་ཞིག་དང་ད་འདི་འདི་འདྲ་ཞིག་རེད་བསམ་གྱི་འདུག Chat GPT གིས་ད་ཁོ་རང་ཡག་ལོས་རིག་ནུས་རེད་ཁོ་རང་གིས་ལན་ག་ཚོད་ཡག་པ་རྒྱབ་མ་རྒྱབ་དེ་ག་རེ་གང་བྱས་བྱའོ་ལབ་ན་ཁོ་རང་གིས་ད་ལྟའི་གི་ཁོ་རང་ནང་ལོགས་ལ་ད་ཡིག་ཆ་ག་རེ་བླུགས་མ་བླུགས་གང་བྱས་བ་འདུག་གོ་རོགས་ད་འདི་འདྲའི་འདི་སྐབས་ལ་ད་ད་འདི་མང་པོ་ཅིག་ད་འདི་ག་རེ་ཞུས་པ་ཡིན་ན Chat GPT གིས་རྗེས་མ་ག་རེ་འགྱུར་བ་བཏང་གི་རེད་ལབ་པ་ཞུས་བ་ལ་ན་ང་ཚོ་ད Google ཡིན་ན Google Search བྱེད་ཀྱི་རོ Search བྱེད་སྟངས་དེ་འགྱུར་བ་འགྲོ་གི་རེད། ད་ལྟའི་དུས་ལ་ང་ཚོ་གི search engine དེ་ག་འདྲས་རེད་ན་ད་དེ Bing ནང་ལོགས་ཀྱི་བླུགས་ཡོད་རོ། ད་ལྟའི་དུས་ལ་ང་ཚོ་གི search engine དཔེར་ན་ད་ང་ཚོ་གནས་ཚུལ་ཅིག་བཙལ་དགོས་ན་ཨ་ནི་དྲ་རྒྱའི་ནང་ལོགས་ཡིན་ནའི་རེད Google ལ་ང་ཚོ་གི་གནས་ཚུལ་དེ་དྲི་གི་རོ་དྲི་དུས་སྐབས་ལ་ཨ་ནི་ང་ཚོ་ལ་འདམ་ཁ་མང་པོ་ཞིག་སླེབས་གི་རོ། ཨ་ནི་དྲ་རྒྱ་དེ་འདྲས་ཀྱི་མི་ནང་ལོགས་ཀྱི་གནས་ཚུལ་དེ་དྲི་གི་ཆོས་ཤིག་ཅིག་ཀློག་ཨེ་རོ། ཨ་ནི་ཉེ་བའི་དུས་ཚོད་ཅིག་ལ་འགྱུར་བ་ཅིག་ག་རེ་འགྲོ་གི་རེད་ཞུ་དགོས་རེད་ན་ཨ་ནི་གནས་ཚུལ་ཅིག་བཙལ་ན་ཁྱེད་དེ་མི་འདོད་དྲང་པོ་དྲ་རྒྱ་ལ་འགྲོ་མ་དགོས་ཚད་ལན་ཁོ་རང་དུས་ལ་དྲན་འོས་དགོས་ཤིག

ད་ཁོ་རང་གི་ལྟ་བ་ལངས་ཕྱོགས་དེ་དེ་ལྟ་བ་ཁག་ག་ཡོད་རེད་འདི་ང་ཚོ་འདི་ལུགས་སྲོལ། རྙིང་པའི་ལྟ་བ་དང་ཡང་དེང་དུས་ཀྱི་ལྟ་བ་འདི་བསམ་བློ་བཏང་སྟངས་ཀྱི་བར་ལ་ཁྱད་པར་འགྲོ་གི་ཡོད་ན། འདི་ཡིན་དུས་སྐབས་ལ Chat GPT ཡིས་དྲ་རྒྱ་ཀ་ཡ་འདི་དྲ་རྒྱ་ག་རེ་ཤུགས་ཆེ་བཏང་ཡོད་ན། ཡང་བསམ་ཚུལ་ག་རེ་དྲ་རྒྱ་མང་ག་བཟོས་ཡོད་ན། ཡང་དྲ་རྒྱ་ཁོ་ཚོས་ཀྱི་ག་གི་ཁུངས་ལྡན་བརྩི་གི་ཡོད་ན། དེ་འདྲ་མང་པོ་ཞིག་དྲི་བ་སླེབས་པའི་སྐབས་ལ་ཡང་རྗེས་མ་ད་ལྟའི་དུས་ལ་མང་པོ་ཞིག་ང་ཚོས་ག་རེ་བྱེད་དགོས་ལབ་ན། བསམ་ཚུལ་རེ་བ་ཞིག་ནས་རེད་གནས་ཚུལ་ཞིག་བཙལ་དགོས་ན་དྲ་རྒྱ་མང་པོ་ཞིག་བལྟས་ནས་སོ་སོ་སོས་བསམ་བློ་བཏང་དགོས་རེད། གནས་ཚུལ་འདི་འདི་འདྲ་རེད་འདི་འདི་འདྲ་རེད་ང་རང་བསམ་བློ་འདི་འདྲ་བཏང་གི་འདུག།

དུས་ཚོད་ཀྱིས་ག་དུས་ནས་ལས་ཀ་བྱེད་སྟངས་འདི་གང་མགྱོགས་མགྱོགས་འགྲོ་སོང་གང་ཆུང་ཆུང་གྲུབ་འབྲས་བྱེད་དུས་སྐབས་ལ་ལས་ཀ་འདི་གྲུབ་འབྲས་ཐོན་ཡག་དེ་མགྱོགས་ཤོས་དུ་བཏང་ཡོད་དུས་སྐབས་ལ། དེ་ཡིན་དུས་སྐབས་ལ་ཨ་ནི་མི་གི་བསམ་བློ་གཏོང་སྟངས་དང་མི་ལ་དཀའ་ངལ་ག་རེ་བསྐྱོན་ཡོད་པས་འདི་གང་ལ་བསམ་བློ་གཏོང་གི་ཡོད་རེད་མ་རེད་ཟེར་བ། ད་དེ་འདྲས་ཡིན་དུས་སྐབས་ལ་ད་ལྟའི་གི་ཁོ་རང་གི search བྱེད་དུས་སྐབས་ལ་ལན་རྒྱག་ལན་སྤྲད་སྟངས་དང་དུས་ཚོད་ཀྱིས་ཨ་ནི་ཡང་མི་གི་བསམ་བློ་གཏོང་སྟངས་དང་འདི་གི་ཡ་རབས་སྤྱོད་བཟང་ཡོད་ན་ནི་བཟང་སྤྱོད་ཡོད་རེད་ཡོད་མ་རེད་འདི་འདྲའི་དྲི་བ་ཞིག་འདི་གི

ད་ང་ཚོས་རྒྱལ་སྤྱིའི་གི་ནང་ལོག་གི་ད་དཔེར་ན་ལྟ་བ་ལངས་ཕྱོགས་མི་འདྲ་བ་མང་པོ་བརྗོད་རྒྱུ་སྐབས་ལ་ད་འདི་ད་ལྟ་བཟོ་ས་འདི་ཨ་རི་རེད་ཡིན་ནའི་འདི་ཨ་རི་རང་གི་ཡིག་ཆ་འདི་ད་གལ་བས་མི་འདུག་རོགས་ཡིན་ནའི་ད་འདི་སྣོད་བཅུད་མང་པོ་ཅིག་ཁ་ཅིག་ལེན་དུས་སྐབས་ལ་ད་འདི་རྒྱལ་སྤྱིའི་གི་ནང་ལོག་ལ་ཡོད་རེད་གི་དབྱིན་ཇིའི་གི་དྲ་རྒྱ་དང་དེ་འདྲ་མང་པོ་ཅིག་ཁ་ཅིག་ལེན་རྒྱུ་ཡོད་དུས་སྐབས་ལ་ད་འདི་འདི་ནང་ལོག་ལ་ཁོ་རང་གི་གཞི་བཞག་ནས་སྟོན་དགོས་ར་ད་འདི་འདྲས་ཡང་ཆོས་ཅིག་ནས་ཆུ་ལ་ཞོན simple internet རེད་མི་འདུག་ཉིན་གི་ད་ཅིག་ཉེར་ཞོན་ནས་ཞིག་ཨ་དྲ་རྒྱ་འདི་ནང་ལ་ད་ཁོ་རང་ནམ་ཚ་ནོར་བ་འདི་ད་གལ་མ་རེད་ཁོ་ན་ནོར།

གནས་ཚུལ་རྫུན་མ་དྲ་རྒྱ་ནང་ལ་གནས་ཚུལ་ག་ཚོད་མང་བ་འགྲོ་ནི་རེད་བཙན་བྱོལ་གྱི་སྤྱི་ཚོགས་ཡིན་ནི་རེད་བོད་ནང་ལོགས་ཀྱི་གནས་སྟངས་དང་ཡང་འདི་ནས་མི་འདྲ་བ་ཞིག་གྱུར་ན་གནས་སྟངས་ག་རེ་བཤད་ཀྱི་ཡོད་མེད་འདི་ཧ་གོ་བ་བྱེད་ཀྱི་ཡོད་མ་རོག་ད་འདི་ཁ་གསལ་ཞིག་ད་ལྟ་ཆགས་མ་ཐུབ་པ་ཡིན་ནི་འདི་ནས་ལོས་ཅིག། ཨོ་ཡ་ཨམ། ཁ་པར་ཆད་སོང་དེ་བྱེད་དུས་རྒན་བློ་བཟང་རྒྱ་མཚོ་ལགས་སུ་བསྐྱར་དུ་ཡར་མཐུད་ཐུབ་སོང། ཨ་ནེ། ད་ང་ཚོ་ད་ལྟ་ཤུགས་རྐྱེན་སྐོར་ལ་སྐད་ཆ་བཤད་བསྡད་ཀྱི་རེད་དེ་བྱེད་དུས་མུ་མཐུད་དེ་ཡང་གྲྭ་རིན་ཐོ་མི་ལགས་ལ་ཡང་བཀའ་འདྲི་ཞུ་ཡ་ཡིན་ཁྱེད་རང་གི Chat GPT ཏན་ཏན་བེད་སྤྱོད་བཏང་ཡོད་ཀྱི་རེད་བཏང་དུས་དྲི་བ་ག་རེ་ག་རེ་སྐོར་ལ་ཡང་བཏང་དུས་ཁྱེད་རང་ལ་ཀྱི Chat GPT གི་གནས་ཚུལ་སྤྲད་ཡ་དེའི་ཐོག་ལ་ཁྱེད་རང་གི་ངོས་ནས་ལྟ་ཚུལ་ག་འདྲ་འདུག་ཁོ་རང་ཚོ་གི་སྤྲད་དེ་ཡང་ལན་དེ་ཁྱེད་རང་གི་འདོད་པ་ཚིམ་པ་ཅིག་ཆགས་ཀྱི་འདུག་དོ་ག་རེ་ཕྱོགས་ལྷུང་ཡོད་དམ་མེད་ཟེར་ཡ་དེ་འདྲ་དྲི་བ་ཡོང་གི་འདུག་བས། ཨོ་ལགས་སོ་ད་ཏན་ཏན་དེ་ལ་ཡང་ཏན་ཏན་བེད་ཕྱོགས་ལྷུང

མི་སེར་གྱི་བོད་མ་ཡིན་པའི་ད་ལྟ་ཀོ་རི་ཡ་དང་འཇར་པན་དང་ལུང་པ་མང་པོ་ཞིག་དེའི་སྒང་ལ་སྐད་ཤེས་ཀྱི་འདུག་ཨ་ནི་ཁོ་ཚོ་མི་སེར་གྱི Chat GPT བཟོ་རྒྱུ་གཙོ་བོ་དེ་དབྱིན་ཇི་ཁོ་རང་གི་ནང་བཟོས་ཡིན་ཙང་དབྱིན་ཇིའི་ནང་ཡོད་རྒྱུ་གི་གནས་ཚུལ་མང་ཆེ་བ་དེ་གཙོ་བོ་དེ་དབྱིན་ཇི་གི་ད་གནས་ཚུལ་གི་མང་ཆེ་བ་དེ་ད་གཙོ་བོ་དེའི་སྒང་གཞི་བཞག་བྱས་ཨ་ནི་གནས་ཚུལ་གཞན་པ་གི་དབྱིན་ཇི་མ་ཡིན་པའི་སྐད་ཡིག་གཞན་པ་གི་ནང་ཡོད་རྒྱུ་གནས་ཚུལ་དེ་ཚོ་ད་ད་སླེབས་ཀྱི་མི་འདུག་ད་དཔེར་ན།

ཁོང་ཅི་འདྲ་བ་གང་འདྲ་བྱེད་དགོས་རམ་ནི་ང་རྒྱུ་མཚན་ཞིག་བྲིས་ནས་དྲི་བ་བཏང་ཡོད་པ་དྲི་བ་བཏང་དུས། Chat GPT གིས་ང་ཚོར་ལན་རྒྱག་མང་ཆེ་བ་དེ། ཕྱི་རྒྱལ་གྱི་མི་གིས་ད་བོད་རང་བཙན་ཡིན་པའི་སྒྲུབ་བྱེད་སྐྱེལ་སྟངས་ཞིག་དེ་རེད་མ་གཏོགས་དམིགས་བསལ་གྱི་བོད་པ་རང་གི་ཡང། སྒྲུབ་བྱེད་སྐྱེལ་སྟངས་བོད་རང་བཙན་ཡིན་པའི་རྒྱུ་མཚན་དེ་ཨ་ནི་ང་ཚོས་ཆོས་སྲིད་ཟུང་འབྲེལ་ཡོད་རེད་ཨ་ནི་བླ་མ་དང་དེ་སློབ་མ་གི་འབྲེལ་བ་ཡོད་རེད་དེ་འདྲ་གི་རྒྱུ་མཚན་ཞིག་རེ་བཤད་ཐུབ་ཀྱི་མི་འདུག་དེ་ཡིན་ཙང་ག་རེ་གཅིག་གི་ནི་ག་རེ་ཧ་གོ་འདུག་ལབ་ན་དང་པོ་གནས་ཚུལ། འབྱུང་གནས་དེ། སྨྲང་བཅད། སྐད་ཡིག་འགའ་ནི་དབྱིན་ཇིའི་སྐད་ཡིག་བྱས་ཨཱ་ནི་གནས་ཚུལ་འབྱུང་གནས་དེ། དབྱིན་ཇི་ནང་སྤྲིན་གྱི་མང་ཆེ་བ་བོད་པ་དང་འདྲ་ཡང་འདྲ་ཅིག་ན་མང་ཆེ་བ་དབྱིན་ཇིའི་འཇིག་རྟེན་དང་དབྱིན་ཇིའི་ལྟ་བ་དང་བསམ་བློ་འཁྱེར་སྟངས་དེ་དེ་དང་གཅིག་ཆེན་པོ་ཡིན་པ་དེ་རྩ་བ་རེད་གཅིག་རེད་གཉིས་བ་དེ་ཨཱ་ནི་ཡང་ལྟ་བ་གཞན་པ་ཞིག་ག་རེ་འདུག་ན་ཁོ་རང་ཚོའི་ནུབ་ཕྱོགས་ཀྱི་སྤྱི་ཚོགས་དང་ནུབ་ཕྱོགས་ཀྱི་བསམ་ཚུལ་ལ་ཨཱ་ནི་ཐག་ཉེ་བོ་ཞིག་ན་གནས་ཚུལ་དེ་ཡང་དེ་ཛ་དྲག་ཆེན་པོ་བརྩི་བ་དང་དེ་དང་འདྲ་ཡང་མིན་ན་ཡང་ཛ་དྲག་ཆུང་བ་བརྩི་བ་དེ་ཏན་ཏན་ཅིག་ཡོང་གི་འདུག་ག་རེ་ཟེར་ན་ངས་ཁ་སང Chat GPT ལ་ཨཱ་ནི།

བོད་ཡིག་ཀློག་ཐུབ་ཀྱི་མི་འདུག་གསུང་གི་ཡོད་པས། བོད་ཡིག་གི་ཐོག་ནས་དྲི་བ། བོད་ཡིག་ཐོག་ནས་དྲི་བ་དྲི་དུས་ཚུར་ལ་ཅིག་བོད་ཡིག་ཐོག་ལན་རྒྱག་ཐུབ་ཀྱི་མི་འདུག་གསུང་གི་ཡོད་ད་ག་རེ་ཟེར་དེ་སྐད་རིགས་དེ་འདང་གི་མི་འདུག་ཟེར་གི་ཡོད་ད་ག་རེ་ཟེར། སྐད་ཡིག་གི་སྦྱོང་བརྡར་ཁོར་ཡུག་རྒྱས་མི་འདུག་ད་བོད་ཡིག་ར་བཅད་ན་སྐད་ཡིག་གི་སྦྱོང་བརྡར་ཁོར་ཡུག་ནང་ལེགས་མི་འདུག་མེད་ཙང། དེ་ནས་ངས་སྐད་ཆ་དྲིས་ན་ཁོ་ཚོ། ཨ་ནི་བོད་སྐད་ནང་བོད་ཡིག་ནང་ལ་བོད་པ་འགྲེལ་བཤད་རྒྱག་ལབ་ན་ཨ་ནི་ཚིག་ཁ་ཅིག་རེ་སྤྲད་ཐུབ་ཀྱི་མི་འདུག་ད་བོད་ཡིག་དེ་སླེབས་ད་མང་པོ་སླེབས་ཀྱི་འདུག་ཡིན་ནའང། བོད་པ་དང་འབྲེལ་ཡ་མེད་རྒྱུ་ཅང་ཅང་སླེབས་བསྡད་ཀྱི་འདུག་མོ་བོད་ཡིག་གི། བོད་པ་འགྲེལ་བཤད་རྒྱུ་ཡོད་ན་ད་ཚིག་དེབ་ཅིག་སྐད་ཆ་བཤད་དགོས་ར་བོད་འགྲེལ་བཤད་རྒྱུ་ཡོད་ན་བོད་ལ་དེ་གང་འདྲ་གང་འདྲ་ཡོད་རེད་ཨ་ནི་བོད་ལ་དེ་མི་གྲངས་དང་རིག་གནས་དང་ལོ་རྒྱུས་བཤད་དགོས་ར་ཅི་ལ་བཤད་ཐུབ་མི་འདུག་མ་གཞི་དེ་མ་ཚད་མོ་བོད་ཡིག་ནང་ལ་མི་ལ་འཚམས་འདྲི་གང་འདྲ་ཞུ་དགོས་ལབ་ན་བཀྲ་ཤིས་བདེ་ལེགས་འདྲ་པོ་དེ་འདྲ་ཡང་སྤྲོད་ཐུབ་མི་འདུག་དེ་དུས་ག་རེ་ཧ་གོ་ན་བོད་ཡིག་ནང་སྦྱོང་བརྡར་ཅི་ག་མེད་དེ་དེ་ཧ་གོ་འདུག་དེ་ཡིན་ཙང་དཀའ་ངལ་ཆེ་ཤོས་དེ་གཞན་པ་ཞིག་དེ་ཡོང་གི་འདུག་ག་རེ་ཟེར་ད་ལྟ་ཁོ་ཚོས་དེ་འདྲ་བྱས་བཞག་འདུག་ཁོ་རང་ཚོ

དེ་ཡོད་དུས་ཡང་དེའི་སྒང་ནས་ཡང་ཏན་ཏན་ཡང་གནད་དོན་ཆེན་པོ་ཞིག་འདུག་ཨ་ནི། སྤྱི་བཏང་གི་ཉེན་ཁ་ད་ལྟ་མ་འོངས་ནས་ག་ལེ་ག་ལེ་གཅིག་བྱས་ན་དེ་འགྱུར་བ་ཐེབས་མདོག་ཁ་པོ་རེད་ཡིན་ན་ཡང། གནས་སྐབས་དེ་ཕྱོགས་མང་པོ་ཞིག་ནས་ཡང་བལྟས་ཡིན་ན་ཡང་དེའི་སྒང་ནས་མི་ཚོ་ནོར་བ་དང་དེ་འདྲ་ལས་ཡག་མང་པོ་ཞིག་འདུག་དཔེར་ན Google དང། Bing དང་ཨ་ནི་དེ་མ་ཡིན་པའི་སྤྱི་བཏང་གི་ང་ཚོའི་བཙལ་ཡག་གི་མཉེན་ཆས་མང་པོ་ཞིག་ཡིན་ན། མི་ཚེ་ཡལ་ག་ལ་ཆ་ཚང་སླེབས་ཡོང་དགོས་སྙམ་སྟབས་མི་ཚེ་དེ་ག་པར་སླེབས་ཀྱི་འདུག་བཀྲ་རྒྱལ་ལགས་ཀྱིས་ཡོང་ཡོང་གསལ་དེ་ཡང་ཚང་མ་ང་ཚོ་མཐོང་གི་ཡོད་རེད་མཐོང་གི་ཡོད་ཚེ་ང་ཚོ་རྒྱ་ནག་གི་གནས་ཚད་རེད་བོད་པ་གི་གནས་ཚད་རེད་ག་པར་ཡོད་ན་ཧ་གོ་ཡོད་རེད། དེ་གཅིག་ཡག་ག་དེ་ག་ཧ་གོ་རེད་ཡང Chat GPT ཡིན་ན་དེ་མཐོང་གི་ཡོད་མ་རེད་ཁོ་རང་གི་གཅིག་བཟོས་བྱས་ང་ཚོ་ལ་ཏོག་ཙམ་སྤྲད་བཞག་དུས་ཡང་ང་ཚོ་ཚང་མ་དེ་ན་ནོར་རྒྱུ་ཡིན་ན་ང་ཚོ་ནོར་རྒྱུ་ཡིན་པ་དེ་ག་འདྲ་བྱས་ནས་ནོར་བཞག་ག་རེ་བྱས་ནས་ཡོང་བ་དེ་ཏག་ཏག་ཧ་གོ་མི་འགྲོ་བ། དེ་གཅིག་ཚང་མ་དེ་དཀའ་ངལ་ཆེ་ཤོས་དེ་ད་ལྟ་བཅོས་མིན་ད་ལྟ་བཅོས་མིན་རིག་རྩལ་དཀའ་ངལ་ཆེ་ཤོས་དེ་དྲི་བ་ག་རེ་བཏང་ན་ཁོ་ཤེས་ཀྱི་མི་འདུག་ཕལ་ཆེར་ལབ་ཀྱི་མི་འདུག་ཁོ་མང་ཆེ། ཚ་ཟེར་མ་ཁྱབ་ཚུལ་དང་འབྲེལ་བ་ཡོད་གཅིག་བྱས་ན་ངས་དེའི་སྒང་ལན་རྒྱག་ཐུབ་ཀྱི་མ་རེད་ཐུབ་ན་འགྲིག་གི་མ་རེད་ལབ་ཀྱི་འདུག་མོ་བོད་དང་དེ་མ་ཡིན་པའི་རྒྱ་ནག་དང་ལོ་རྒྱུས་ག་རེ་དྲིས་ན་ཤེས་ཀྱི་མི་འདུག་ཅིག་ལབ་ཀྱི་མི་འདུག་མ་ཤེས་ན་ཁོ་རང་གཅིག་བཟོ་ནས་སྤྲད་བཞག་གི་འདུག་ད་ལྟ་ཉེན་ཁ་དཔེ་ཆེ་བོ་རེད་ག་རེ་ན་ང་ཚོ་སྤྱིར་བཏང་གི་མི་ཞིག་ཡིན་ན་ཁོ་རང་གི་མི་དེ་སློབ་སྦྱོང་ཅི་མེད་ན་ང་ཏག་ཏག་དེ་སྦྱངས་ཡོད་མ་རེད་ངས་ཤེས་ཀྱི་མི་འདུག་ལབ་ཀྱི་རེད་ཁོ

ལན་གཅིག་ཡིན་ད་ལན་གཅིག་དེ་ལན་རྒྱབ་སྟངས་མི་འདྲ་ཁོ་ཚོ་འདེམས་ཡག་ཡོད་རེད་ང་རང་ཚོ་དང་པོ་ལན་ཞིག་སླེབས་ཀྱི་རེད་བ་ཨ་ནི་དེ་དུས་ལན་གཉིས་བ་དེ་རྒྱབ་སྟངས་དགོས་རེད་ན་ཁོ་ཚོ་གཏོང་སའི་སྒང་ལ་འདེམས་ཡག་བཟོས་འདུག་བ་ཁོ་ཚོ Response གཉིས་བ་དེ་དགོས་རེད་ན་ཁོ་དྲི་བ་གཅིག་ལ་ལན་མི་འདྲ་གཉིས་གསུམ་དེ་འདྲ་འདུག་མང་ཤོས་ནས་མང་དྲི་བ་ལན་མི་འདྲ་གསུམ་འདུག་དེ་འདྲ་ཁོ་རང་འདེམས་སྟངས་ལན་རྒྱབ་སྟངས་མི་འདྲ་གཉིས་གསུམ་འདེམས་ཡག་དེ་འདྲ་ཡང་ཁོ་ཚོ་བཟོས་ཤག། ལགས་སོ་ཐུགས་རྗེ་ཆེ།

སྤྱིར་བཏང་རྒྱུན་ལྡན་གྱི་མི་གཅིག་གི་འདུ་ཤེས་ཀྱི་ཚད་སུ་ལབ་དུས་དེ་ལ་ཅིག་ཡག་སྡུག་གཉིས་ཀ་ཡོང་གི་རེད་པ་ད། བཟང་ཕྱོགས་ཀྱི་བསམ་བློ་གཏོང་སྟངས་ཡོད་རེད་སྡུག་ཕྱོགས་ཀྱི་བསམ་བློ་གཏོང་སྟངས་ཡོད་རེད། དེ་འདྲ་གི་སྐད་ཆ་བཤད་ཡོང་གི་འདུག་དེ་ལ་ཅི་ཁྱེད་ཚོ་གུ་རུ་ང་ཚོ་བེད་སྤྱད་བྱེད་མཁན་ཚོ་ནི་གཟབ་གཟབ་བྱེད་དགོས་ཡ་གནས་སྟངས་མང་པོ་ཅིག་ཡོང་གི་ཡོད་ས་ར། ལའོ་ལའོ་ད་གཟབ་གཟབ་བྱེད་དགོས་ཡ་འདི་ད་ད་ལྟའི་དུས་ཚོད་ལ Chat GPT འདྲ་ཡིན་ན། ད་ལྟའི་དུས་ལ་ད་འདི་རྒྱལ་སྤྱིའི་ནང་ལ་ད་དོ་སྣང་ད་ཆུག་ཆུག་པའི་སླད་ར། ཡིན་ནས་འདི་བེད་སྤྱོད་གཏོང་ཉན་ལབ་ན་ད་འདི་གང་ལྟར་འདི་གློག་ཀླད་གང་དང་ཉམས་ཞིབ་པ་དང་དེ་འདྲས་རག་མ་ཞིག་ད་དེ་འདྲས Google གི Search དང Bing གི Search དང་དེ་འདྲས་ནང་དུ་འདྲ་ཁེ་བླུགས་ཡོད་མ་རོ། ད་ལྟའི་དུས་ལ་ད་འདི་མང་ཆེ་དེ་ལ་ཉམས་ཞིབ་གི་རྣམ་པ་གཅིག་བྱས་ཨ་ནི་འདི་ལས་ཀ་ཚོད་ལྟ་བྱེད་སྟངས་དང་དེ་འདྲས་རོགས་ཞིག་རེད་དོ། ད་ཡིན་ནའི་དུས་ཚོད་གཅིག་ལ་ད་དེ་འདྲས་མང་པོ་ཅིག་དེ་འདྲས Bing ད་ཅིག་ན་དེ་འདྲས Microsoft གི་དེ་འདྲས Search ཡོད་ར Bing Bing ནང་ལོགས་ལ་ད་ཁོང་ཚོས་དེ་འདྲས་འདི་བླུགས་ཨེ་ཡིན་ནས་འཆར་གཞི་བསྒྲིགས་དེ་དོ། ད་དེ་འདྲས་ཅིག་བསྒྲིགས་དུས་སྐབས་ལ་ད་དེ་དུས་དྲི་བ་ཞིག་བླུགས་ཀི་འདུག་ཧ་ཡེ་ནས་ན

ཨ་ནི་ག་རེ་ཆགས་ཡོད་ན། ད་བདུན་ཚོད་ཀྱི་དྲི་བ་མང་པོ་ཞིག་གླེང་འདུག་གང་ཡིན་ཟེར་ན་ད་ད་ལྟ་མང་ཆེ་ཤོས་ད་ལྟ་ཉམས་ཞིབ་ཀྱི་རྣམ་པ་ཞིག་བྱས། ཨ་ནི། ཁོ་རང་ཚོའི་ཚོད་ལྟ་འདྲ་བོ་བྱེད་རོ། ད་ཡིན་ནའི་འདི་རྗེས་མ་བེད་སྤྱོད་གཏང་ས་ཀྱི་ས་ཆ་འདི་ད་ལྟའི་དུས་ལ་ས་ཆ་གལ་ཆེ་ཤོས་འདི་ཁོ་ཚོས་ཀྱི་གཅིག་ག་ལ་འོ་ལོ་ན Search རང་ག་ལ་ཁོ་ཚོས་འགྱུར་བ་གཏང་གི་ཡིན་ལབ་འདུག་གལ་ཆེ་ཤོས་འདི་ག་ན་ན Search ནང་ལོགས་ལ་ད་ཁོ་ཚོས་ཀྱི་འདི།

ཨ་ནི་འཚོལ་ཞིབ་ཀྱི་ལག་དེབ་མ་ལག་དེ་བསྒྱུར་ཡག་ད་དེ་ཚོའི་ཐོག་ལ་ད་ཡག་ཅིག་བཏང་ཡག་སྐོར་སྐད་ཆ་མང་པོ་འབར་བཤད་ཡག་འདུག་ཨ་ནི་ང་ཚོ་བོད་ཀྱི་གནས་ཚུལ་བཟོ་འདྲ་རེད་ད་དེ་བཞིན་ཅིག་རྒྱ་བོད་གཉིས་ཀྱི་གནས་ཚུལ་ཚོ་གང་ཟག་གི་ཐོག་ནས་ཡིན་པ་ཡིན་ན་ཅིག་དེ་ནང་ལ་ཡང་གནས་ཚུལ་བླུག་སྟངས་ད་དེ་རྒྱབ་ལོགས་གི་དེ་ནང་ལ་ད་རྡོག་རྡོག་བཤད་པ་ཡིན་ན་རྒྱབ་ལོགས་གི་གནས་ཚུལ་བླུག་མཁན་དེ་རག་ལས་ཀྱི་འདུག་ཤུགས་ཆེན་པོ་ཞིག་རག་ལས་བསྡད་ཀྱི་འདུག་པ་དེ་ཏག་ཏག་དེ་གནས་ཚུལ་དེ།

ད་འདི་བདེན་པ་ཡིན་ས་རེད་ལབ་ཡ་དེ་ད་ཁོང་རང་གི་བསམ་ཚུལ་རེད། ད་འདི་ང་ཚོ་ནམ་རྒྱུན་ཉམས་ཞིབ་བྱེད་སྟངས་རེད་བཟོ་ར། ཉམས་ཞིབ་མང་པོ་བྱས་ད་ནི་མཐའ་མ་དེ་སོ་སོ་ཉམས་ཞིབ་པ་གི་ཨ་ད་འདི་བདེན་པ་རེད་ལབ་ནས་སོ་སོ་གི་ཐག་གཅོད་བྱེད་དགོས་ར། འདི་འདྲ་བོ་དེ་ཐག་གཅོད་བྱེད་དགོས་ར། ད་འདི་ལ་ཐག་གཅོད་བྱེད་ཡ་དེ་ལ་གནས་ཚུལ་ག་ཚོད། བརྟག་པ་འདྲ་བའི་ཁྱད་པར་འདུག་ར། ད་འདི་ཡིན་དུས་སྐབས་ལ། ད་ལྟ Chat GPT གི་ད་ལྟའི་ཀྱི་དུས་ལ་ཡིན་ན། དབྱིན་ཇི་ནང་ལོགས་ལ་བོད་པའི་གི་རྒྱབ་སྐྱོར་དང་དེ་འདྲ་མང་ག་ཡོད་དུས་སྐབས་ལ་བོད་པའི་གི་གནད་དོན་དེ་ང་ཚོ་བོད་པར་འདི་ལྟ། བདེན་པའི་གི་གནས་ཚུལ་དེ་ཤུགས་ཆེ་ཡོད་རོ། ད་ཡིན་ནའི་སྐད་ཡིག་གཞན་པ་ནང་ལོགས་གནས་ཚུལ་དེ་ག་རེ་ཡོད་ན། ཨན་དེ་འདྲའི་སྐབས་ལ་ཨན་སྐད་ཡིག་གཞན་པ་ནང་ཆེ་གེ་ཡོད་ན། ད་དཔེར་ན་ང་ཚོ་བོད་པའི་གི་གནད་དོན་དེ་མང་ཆེ་དབྱིན་ཇི་ནང་རོ། རྒྱ་ཡིག་ནང་ལྟོས་ཟེར། ཡིན་ནའི་རྒྱ་ཡིག་ནང་ལོགས་གནས་ཚུལ་དེ་མང་ག་ག་རེ་ཡོད་ལབ་ན། རྒྱ་ནག་རང་གི་གཞུང་ག་ཚོད་གནས་ཚུལ་དེ་འདྲ་དྲ་རྒྱ་དང་དེ་འདྲ་མང་པོ་ཡོད་དུས་སྐབས་ལ། ད་ལྟའི་དུས་ལ་འདི་ཁོ་ཚོའི་གི་ཡིག་ཆ་ལྟ་སྟངས་དེ་རྒྱལ་སྤྱིའི་སྡིངས་ཆ་ལ་འདི་ལྟ་བོ་རོ། ཡིན་ནའི་དུས་ཚོད་ཅིག་ལ། ཨ་ནི་ཡང་ས་དེར་འདེང་ཉེ་ནས་རེད་དེ་ཚོ་རྒྱ་ནག་གི་གནས་ཚུལ་དང་དེ་ཚོ་མང་ག་ལ་ཁོ་རང་ཚོ་གི་ད་གལ་ཆེར་བརྩིས་ན་ད་དེ་འདྲ་དེ་བོད་པའི་གི་ཆབ་སྲིད་གཅིག་པུ་མ་རེད་ད་གནས་ཚུལ་མང་པོ་དེ་རང་ཁོ་རང་ཚོ་ཕུད་ཀྱི་ཡོད་ན་ཨ་དེ་དུས་གནས་སྟངས་ག་འདྲས་ཆགས་ཡོད་ན་ཨ་འདི་གི་དཀའ་ངལ་ཅིག་ག་རེ་འདུག་ལབ་ན། ད་ང་ཚོ་བོད་པ་རང་ལ་བསམ་བློ་བཏང་ན་ད་དུས་ཡག་ཅིག་ག་རེ་བྱེད་ན་ཨ་ནི་གནས་ཚུལ་ག་ཚོད་ད་ག་ལ་འོ་རེད་དྲ་རྒྱ་ནང་ལོགས་ལ་ང་ཚོ་གི་གནས་སྟངས་དེ་ག་ཚོད་སྟོན་དགོས་ན་འདི་སྟོན་རྒྱུ་ཡོད་མེད་ཡང་འདི Chat GPT གི་འདི་གལ་ཆེན་པོ་ཕུལ་གྱི་ཡོད་ནམ་མེད་ན་ལན་དྲི་བ་ཞུ་ཁ་ན་ན་འདི་ནང་ལོགས་ཀྱི་རྒྱབ་ཀྱི་ལས་ཀ་བྱེད་སྟངས་དེ་ཁོ་རང་གིས་མ་ཤེས་ང་ཚོ་བལྟ་ཡ་གལ་ཡོད་མ་རོ་ད་འདི་ཡིན་དུས་སྐབས་ལ་དཀའ་ངལ་ཅིག་ག་རེ་སོང་འདུག་ལབ་ན་བདེན་པ་འདི་ད Chat GPT གི་ལབ་ཡག་ཙམ་གྱི་བདེན་པ་ཆགས་ཡ་གི་ཉེན་ཁ་ཆེན་པོ་ཞིག་རེད་ཨ་ནི་བདེན་པ་ངོ་མ་འདི་ཟུར་ལ་ལྷག་ཡ་ཅིག་ཨ་ནི་བདེན་པ་འདི་གི་བསམ་བློ་གཏོང་སྟངས་དེ Chat GPT དང་དེ་འདྲའི AI ཁ་ཤས་ཅིག་གིས་ཁོ་རང་ཚོའི་བདེན་པ་རེད་ལབ་ན་འདི་རྒྱལ་སྤྱིའི་གི་བདེན་པ་བརྩི་སྟངས་རེད་ག་ཚོད་ན་ཁོ་རང་ཚོའི་ཉམས་ཞིབ་བྱེད་རེད་ས་ཁྱེད་རང་ཉམས་ཞིབ་བྱེད་ལེ་རེད། འདི་ངའི་གི་བདེན་པ་མ་རེད་ལབ་ན་ང་བདེན་པ་བདེན་པ་མེད་འདྲེ་གི་ར་སྤྲོད་ག་འདྲ་བྱེད་གི་འདུག་ལེ་དྲི་བ་ཅིག་སླེབས་གི་འདུག་ད་ག་ཚོད་ན་ད་མཇུག་མ་འདི་ཁོ་རང་གིས Chat GPT གིས་དྲི་བ་བཏང་བ་དང་ལན་རྒྱག་བ་འདི་བདེན་པ་བརྩི་གི་ཉེན་ཁ་ཅིག

དེ་ཆོག་གི་ཆོག་ལ་ཡ་ད་ང་ཚོ་གཅིག་ཀློག་པ་པོ་ཡིན་ན་རེད་བེད་སྤྱོད་བྱེད་ཁི་ཆོག་ཡིན་ན་རེད་དོགས་ཟོན་བྱེད་དགོས་གི་གནས་ཚུལ་དེ་ག་རེ་འདྲ་ཆགས་ཡོད་རེད་ད་ག་འདྲ་འདྲ་ཟེར་ལ་ང་ཚོ་དེ་དེ་ནང་ལ་ཡ་གཅིག་ཁྱེད་ཚོ་དགོས་རོགས་གི་མགོ་སྐོར་ནང་ལ་མི་ཚུད་ཡ་ད་སྤྱིར་བཏང་ང་ཚོ་མི་ལ་ཡ་གཅིག་འཚོ་བ་གི་རིག་གནས་སོ་སོ་སོ་གི་ཉམས་མྱོང་མ་འདྲ་བ་དེ་ཁྲི་ཆགས་གི་ང་ཚོ་མི་ད་མ་འདྲ་ཡ་གི་ཁྱད་ཆོས་དེ་ཐུན་མོང་མ་ཡིན་པ་ཁྱད་ཆོས་དེ་དེ་ཆགས་ཡོད་ར།

ཨ་ནི་ཡ་གཞུང་གིས་དྲ་རྒྱ་དང་འདི་འདྲའི་ཁ་གསལ་གནས་ཚུལ་འདི་སྟོན་རྒྱུ་ཡོད་ན་འདི་གཞུང་འདིའི་ཁོ་རང་ཚོ་མཐུན་པའི་གི་སྟོན་རྒྱུ་འདི་ལ་ནི་འདི་འདྲའི་གི་གཏོར་ཐལ་གི་ཡར་རྒྱས་འགྲོ་གི་རེད་བསམ་གི་འདུག་ག་འདི་འདུག་སྟབས་ལ་ངེད་གི་མཇུག་མ་ཡང་ཅར་ཅི་པི་ཏི་གི་ཡར་རྒྱས་འགྲོ་ཡ་འགྲོ་གི་རེད་བསམ་གི་འདུག་ག་ངེད་བོད་པའི་གནད་དོན་ནང་ལ་ཡིན་ནའི་རེད་དེ་འདྲ་ད་ཆབ་སྲིད་གི་གནད་དོན་ཡིན་ནའི་རེད་འདི་ག་ཡར་རྒྱས་འགྲོ་གི་མ་རེད་ངེད་ཞུ་གི་མེད་རོགས། ཡིན་ནའི་དཀའ་ངལ་ཆེ་ཤོས་འདི་ད་ལྟའི་གི་དུས་ཚོད་ལ་ཡིད་ཆེས་ཅིག་སླེབས་གི་འདུག་ག་ལི་ག་ལི་ཅར་ཅི་པི་ཏི་ལ་དེ་འདུག་ག་ལ་ཅར་ཅི་པི་ཏི་ནོར་རེ་མེད་པའི་རྣམ་པ་དེ་འཆར་ན།

སུ་ནས་དེ་ཡང་དུ་མ་ཡིན་པའི་ད་ག་ཟེར་བོད་རིགས་ཀྱི་དྲི་བ་དེ་བས་ཀྱི་དགང་བླུགས་བྱས་ན་ཁོ་ཁ་ཐུག་ཁུར Google ནང་བཙལ་བྱས་ན་སླེབས་ཡོང་གི་ར། ད ChatGPT ལ་དེ་དང་པོ་ཁོ་རང་ཚོ་དང་པོ ChatGPT ལས་ཁོ་རང་ཚོ་ལ་དང་པོ་སྦྱོང་བརྡར་སྤྲད་ནས་ཀྱི་ཁོ་རང་ཚོ་ལས་ཀ་ཞིག་མི་ཐུབ་ཚུལ་ཁོ་རང་ཚོ་དང་པོ་ཁ་ར་ནང་བླུགས་བྱས་ཏེ་མེད་པ་མ་གཏོགས་ང་ཚོ་དེ་ནང་བླུགས་དགོས་ལབ་ན་འགྲོ་ས་ཡོད་མ་ར། དེ་ཡིན་ན་ཁོ་རང་ཚོ་མི་ཐུབ་ཚུལ་བླུགས་དེ་ནི་ཚེ་ག་ར་ག་ར་ཞིག་བླུགས་གི་རེད། མི་ཚེ་དེ་བླུགས་ཡ་ཙམ་མ་ཟད་ཁོ་རང་ཚོ་འོག་ལ་དགོན་ནས་ག་ཚོད་ནི་ཚུད་དེ། ཁོ་རང་ཚོ ChatGPT གི་འདེམས་སྒྲིག་བྱས་ན་ང་ཚོས་དྲི་བ་ཞིག་བཏང་ན་དྲི་བ་དེ་ལན་རྒྱག་དགོས་ཁུལ་སྐད་ཆ་ག་ཞིག་སྒྲིག་དགོས་རེད་སྒྲིག་ཡག་དེ་སྒྲིག་སྟངས་གང་འདྲ་ཞིག་ཁོ་ཚོས་སྒྲིག་གིན་ལས་ཀ་བྱས་ནས་མེད་དུ་བཟོས་ཡོད་ད་ལྟ། ཕྱོགས་གཞན་ནས་བལྟས་ན་ཡང་སྟབས་བདེ་བ་ང་ཚོ་ཡང། Google ནང་བཞིན་ཡར་མར་བཙལ་དགོས་པ་དེ་སྤོབས་པ་འདྲ་བོ་ནས་ཡར་མར་བཙལ་ནས་དཀའ་ལས་རྒྱག་མི་དགོས། ང་ཚོས་དགོས་བ་དེ་ཁ་ཐུག་རྡོག་རྡོག་སྤྲད་བཞག་གི་ཡོད་རེད་ཡིན་ན་ཕྱོགས་གཞན་པ་ཞིག་བལྟས་ན་ཡང་དེ་ཉེན་ཁ་ཚ་བོ་ཞིག་ཡོད་ཡང་རེད་ག་ཞིག་ན་ཁོ་ཚོས་གནས་ཚུལ་དེ་སྒྲིག་ཨ་དེ་ཏག་ཏག་ནོར་འཆུག་ཅིག་སྒྲིག་བྱས་ན་མི་ཚང་མ་གནས་ཚུལ་ནོར་འཆུག་བྲིས་གི་རག་དེ་ནས་ཀྱང་ལྷག་པར།
ཆད་ཇི་པི་ཏི་ནང་རྒྱབ་ལོགས་ཨ། ལོག་ལ་རྒྱ་རྒྱ་བཟོས་ནས་མི་ཁ་ཤས་ཀྱིས་སྟངས་འཛིན་བྱེད་ཐུབ་པོ་རག་དཔེར་ན་རྒྱ་ནག་ཅིག་གོ་རེ་རྒྱ་ནག་འདྲ་ཅིག་ན་ང་ཚོས་ཝི་པོ་དང་ཁོ་ཚོ་རྒྱ་ནག་གི་སོ་ཤོལ་སྤྱི་ཚོགས་དྲ་རྒྱ་ཁག་ལས་གཞུང་གི་ག་རེ་བཟོས་བཟོས་ན་ཡང་ཚིག་ཁ་ཤས་ཏག་ཏག་མེད་ཨ་གོ་རེ་བཙལ་ན་བཙལ་མི་ཐུབ་ཨ་དེ་འདྲ་བཟོས་ཨེ་རག་ཏན་ཏན་ཆད་ཇི་པི་ཏི་ནང་ཨ་རོ་དེ་འདྲ་ཏན་ཏན་མི་ཁ་ཤས་ལ་ཨ་ཡོད་ཚོ་དེ་ཡང་ཏིག་བྱུང་ན་ཡང་ཏན་ཏན་ཡང་ཉེན་ཁ་ཡོད་རེ་བསམ་གི་འདུག་དེ་ཡིན་ཙང་ཡང་ང་ཚོ་བོད་རིགས་ཞིག་འདྲ་ཡང་ཏིག་ཨ་ཧ་གོ་ཡི་ག་ནས་བསམ་བློ་བཏང་ཡོད་ཨ། ཨ་ནི་ག་སི་བོད་པ་གི་གནས་ཚུལ་དའོ་ད་ལྟ་གོང་དུ་ཞུས་པ་ནང་བཞིན་བོད་པའི་གནས་ཚུལ་གི་སྐད་ཆ་དེ་ཡིན་ན་དབྱིན་ཇིའི་ནང་ལ་ལན་རྒྱག་པ་དང་རྒྱ་ནག་གི་ནང་ལ་རྒྱ་ཡིག་ནང་ལ་ལན་རྒྱག་པ་དེ་རྦད་དེ་ལྡོག་ཕྱོགས་རེད་འདུག་ཨ། དེ་ནི་དང་དུས་གང་ནས་ང་ཚོ་ག་རེ་ཧ་གོ་ཡ་ན་ཆ་ཏི་ཇི་པི་ཏི་ཁོ་རང་གི་རྒྱབ་ལོགས་ཨ་ཡིག་ཆ་ག་ཚོད་ཅིག་མང་པོ་ཞིག་ཁོ་རང་ཚོས་བླུགས་བཞག་ཡ་ན་དེ་ནང་བཞིན་ཁོ་རང་གི་ལན་རྒྱབ་ཀྱི་ཡོད་ཨ། མཐོང་གི་འདུག་ཨ་དེ་ནི་དང་མི་ཁ་ཅིག་གིས་ད་ལྟ་ཨ་རྒན་ལགས་གསུངས་པ་ནང་བཞིན་ད་ལྟའི་དངོས་གནས་བདེན་པ་རེད་ཤག་ཆ་ཏི་ཇི་པི་ཏི་ག་འདི་ལབ་ཀི་འདུག་ལབ་བྱས་ན་ཡང་ཕྱོགས་གཅིག་ནས་ང་ཚོ་དམིགས་བསལ་གྱི་ད་བོད་རིགས་དང་རྒྱ་རིགས་གཉིས་ཀ། སྤྱིར་བཏང་གི་མི་གྲངས་མང་ཉུང་རེད། སྟོབས་དང་ད་དཔལ་འབྱོར་གྱི་ཤུགས་རྐྱེན་དེ་ག་ནས་བསྡུར་ས་ཡོད་མ་རེད་དེའི་སྒང་ནས་ཡང་མི་ཚེ་ཁ་ཤས། བདེན་པ་ཁ་ཤས་ཡང། དེ་ག་ཚོད་རྫུན་མ་ཆགས་པ་གི་ཉེན་ཁ་དང་རྫུན་མ་ག་གྱི་དངོས་གནས་ཆགས་པའི་ཉེན་ཁ་འགྲོ། དེ་འདྲ་ཏན་ཏན་ཉེན་ཁ་ཡོད་སྲིད་པ་རེད་ལ། དེ་བྱེད་དུས་ནི་ད་གཟོད་རྒན་བློ་བཟང་རྒྱ་མཚོ་ལགས་ཁྱེད་རང་གིས་ད་ཅི་གསུངས་བྱུང་བཟང་སྤྱོད་ཀྱི་ཕྱོགས་ལ་ཡ། Chat GPT ལ་ཡ།

ད་ལྟ་གནས་ཚད་མཐོ་པོ་ཞིག་སླེབས་ན་ནི་ཡང་འཛམ་གླིང་ནང་ལོར་དཀའ་ངལ་འཕྲད་ཀྱི་ཉེན་ཁ་ཡོད་རེད། འདི་འདྲས་ཡིན་ན་བཟང་སྤྱོད་ཡོད་ན་དཀའ་ངལ་འཕྲད་ཡི་མ་རེད་ལབ་ཡག་གི་ད་འདི་འདྲས་ཀྱི་བགྲོ་གླེང་བྱེད་སྐབས་དེ་ལྟ་བུ་ཨ་ནི། ད་བཅོས་མ་གི་རིག་རྩལ་གི་ཚན་རིག་པ་ཟེར་དགོས་རེད་ད་འདི་ཡང་གནས་ཚུལ་དེ་ཚོ་ཡང་བཅུག་གི། ཆེད་མཁས་པ་དེ་ཚོ་ལ་སྦྱོང་བརྡར་ཟེར་དགོས་རེད་ད་ཁྱེད་རང་གིས་གསུངས་པ་དེ།

མཉམ་ལས་བྱས་ནས་ཕྱག་ལས་གསུངས་བྱུང་གསུངས་བྱུང་བ་དེ་ཡིན་ན་དེ་གཅིག་བྱས་དེ་ཡག་གི་ད་ཁྱེད་ཚོ་རང་གི་དེ་ཕྱག་ལས་ལས་ཀ་དེ་བྱེད་ས་གི་དམིགས་ཡུལ་གི་བཞག་ས་དེ་ད་ལྟ་བཅོས་མ་གི་རིག་རྩལ་ལས་ཀ་བྱས་དེ་གི་མི་དེ་ཚོ་ལ་ཚན་རིག་པ་ཡོད་སྲིད་གི་རེད་ཞིབ་འཇུག་པ་ཡོད་སྲིད་གི་རེད་ད་དེ་ནང་ལ་འདྲ་མི་འདྲ་གི་ལས་རིགས་བྱེད་མཁན་མི་མང་པོ་ཡོད་ར་དེ་ཚོ་ལ་ཁོ་ཚོ་ལ་ཡ་ད་ང་ཚོ་གནས་ཚུལ་བཅུག་དུས་ཚར་ལས་ཅིག་ཡ་རབས་ཕྱོགས་ལ་བཅུག་དུས་བཅུག་སྟངས་འདི་འདྲ་བྱེད་དགོས་རེད་འདྲ་སོང་འདྲ་ད་བཅུག་སྟངས་ད་མི་ཤེས་ཏེ། ཅིག་ཡ་རབས་ཕྱོགས་ལ་ང་ཚོ་ག་འདྲ་བྱེད་དགོས་ས་རེད་ང་ཚོ་ག་འདྲ་གནས་ཚུལ་དེ་ཚོ་བདེན་པ་འགོ་ཁྲིད་བྱེད་ཡག་ལ་ཁོ་ཚོ་ལ་སྦྱོང་བརྡར་སྤྲད་ཡོད་ཟེར་དགོས་རེད། ལའོ་ལའོ། ད་ཁོ་ཚོ་འཕྲུལ་ཆས་བཟོ་མཁན་ཡོད་རོ་འཕྲུལ་ཆས་དང AI བཟོ་མཁན་དེ་ལ་ཨ་ནི་འཕྲུལ་ཆས་བཟོ་བའི་སྐབས་ལ་ཡ་རབས་བཟང་སྤྱོད་ག་འདྲས་འཕྲུལ་ཆས་ནང་ལོགས་ལ་བླུག་ཐུབ་ཀྱི་ཡོད་ལགས་ལ་ནི་ལྟ་བུའི་དྲི་བ་འདི་བྱས། ཁོང་རང་ཚོ་མཉམ་དུ་བགྲོ་གླེང་བྱས་ནས་ཨ་ནི་དེ་དེ་འདྲའི་དུས་འདིར་ཡར་རྒྱས་ག་འདྲས་བཏང་ཐུབ་ས་རེད་ད་ད་འདྲའི་ལས་གཞི་གཙོ་བོ་དེ་འགྲོ་ཡས་འདི་ག་འགྲོ་གི་འདུག་ནའོ། ཨ་ལེ་ལགས་སོ་ལགས་སོ་དེ་གིས་ད་ཤུགས་རྐྱེན་ནུས་པ་ག་ཚད་ཐོན་གྱི་ཡོད་མེད་དེ་ཚོ་ཐུག་ལོས་གན་ལོང་གི་སྐབས་ལ་ག་ཚད་ཅིག་ཤེས་རྟོགས་བྱུང་སོང། ཤུགས་རྐྱེན་ཐེབས་ཀྱི་ཡོད་ཅིག་ཧ་གོ་འདུག་གང་ཡིན་ཟེར་ན་རོ་ད་དེང་སང་རྣམ་པ་ཚོ་ཇི་ཡོད་ན་དེ་འདྲ CCTV ཡོད་རོ་ད་ལྟ་འཛམ་གླིང་ནང་ལོ CCTV ཨ་རིའི་ནང་ལོ་ཡིན་ན་ཤུགས་རྐྱེན་ཅིག་ག་རེ་ཡོད་ན CCTV གིས་མི་རིགས་དབྱེ་འབྱེད་བྱེད་ཀྱི་འདུག་ལས་ཞོར་རོ། དེ་ཡིན་ན CCTV གིས་མི་རིགས་དབྱེ་འབྱེད་བྱེད་འདི་འགྲིག་གི་མི་འདུག་ཟེར་ནས་ད CCTV འདི་བྱེད་ཆོག་གི་མི་འདུག་ངས་དངོས་གནས་བྱས་ན CCTV གིས་ས་མཚམས་ང་ཚོ་ལྟ་གི་འདུག་ད་ལྟ Surveillance བྱེད་པའི་སྐབས་ལ་མི་རིགས་དབྱེ་འབྱེད་བྱེད་འདི་ཁོང་ཚོས་འཚལ་གི་འདུག་ཡིན་ནའང་འདི་མི་རིགས་དབྱེ་འབྱེད་བྱས་འདི་བཟང་སྤྱོད་ཀྱི་ངོས་ནས་འགྲིག་གི་མི་འདུག།

ཀྱང། རེད། ལགས་སོ་ཐུགས་རྗེ་ཆེ་ཞུ་གི་ཡིན། དེ་རིང་ང་ཚོ་ཁ་བའི་བྲོ་ར་གི་ལེ་ཚན་དེའི་ནང་ལ་ཡར་ད་བརྗོད་གཞི་དེ། Chat GPT། སྐོར་ཡིན་འདུག Chat GPT སྐོར་གི་བརྗོད་གཞི་དེ་ལ་གཞི་བཞག་ནས་དེ་རིང་ང་ཚོ། གདན་འདྲེན་ཞུས་པ་གི་སྐུ་མགྲོན་གཞན་དེ་སྦྱང་ཡོང་རེད་ཁོང། དྲ་རྒྱ་གི་བདེ་འཇགས་དང་ནི་གློག་ཀླད་སྐོར་ལ་ཡང་ཕྱག་ལས་གནང་མཁན་གཅིག་ཡིན་འདུག་ཁོང་དང་མཉམ་དུ་དེ་རིང་གི་བརྗོད་གཞི་དེའི་སྐོར་ལ་ཡང་བགྲོ་གླེང་ཞུ་གི་ཡིན།

གློག་ཀླད་འདི་ཚོ་ཡིན་ན་ཚང་མ་སྐད་རིགས་རེད་དེ། སྐད་རིགས་མང་པོ་ཡོད་ཁོ་ཚོ་སྐད་རིགས་ཅི་བཟོ་བེད་སྤྱོད་བཏང་དགོས་ན་ཧ་གོ་མེད་དེ། ཁོ་ཚོ་ཤེས་གི་མ་རེད། དེ་སྐད་རིགས་དེ་ཅིག་ནང་བཞག་ཞོག་ན་ཁོ་ཚོ་དེ། ད་ང་ཚོ་ཡི་གེ་ཡར་རྒྱབ་ན་ར་རེད་སྐད་ཆ་བཤད་ན་ར་ང་མ་ཡིན་ན་ཡི་གེ་རྒྱབ་ན། Program Language དེ་ཚོ་ཁོ་ལན་རྒྱག་ཡོང་གི་རེད། ད Computer Network དེ་ནས་ད་དེ་ཚོ་ཡིན་ན་ར། ཕ་ར་ཅི། ཡི་གེ་རྒྱབ་བཞག་ན་ཁོ་ཚོ་ལན་རྒྱག་པ་འདི་ཚང་མ་འབྲེལ་གི་ཡོད་རེད IP Address དེ་ཚོ།

དེ་འདྲ་བྱས་དེ་ཡོད་རེད་དེ་འདྲ་བྱས་འདུག་ད་ལྟ་ཁྱེད་རང་གི་དྲི་བ་ནང་ལ་ལིང་རྒྱས་བྱས་འདུག Database དང Computer Language དང་ཅིག་ཚད་མཐོན་པོ་གི་ཚིག་དེ་འདྲ་ཐ་སྙད་ང་ཚོ་ནམ་རྒྱུན་རྒྱུན་དུ་འཕྲུལ་རིག་ལ་རྩ་བ་མ་ཤེས་པའི་མི་དེ་ཚོ་འདྲ་ཡིན་ད་ཁྱེད་རང་གོ་བ་དེ་ལེན་ཐུབ་གི་མ་རེད་དེ་བྱས་འདུག་ད་ལྟ་ཁྱེད་རང་བཤད་ཡ་དེ་དེ་སྟབས་བདེ་པོ་བྱས་ནས་ཞུས་པས་ན་ད་ང་ཚོ་ཨ་འདྲ་ལབ་གི་འདུག་བ Chat GPT དེ་ཞུ་ཅིག་ཚན་རིག་གི་ཐོག་ནས

དེ་ནས་ཡང་དང་པོ་དེ། ཚུ། ནི་དེ་ནས་ཡང་ག་རེ་བྱེད་དགོས་ན་གོ་རིམ་གཉིས་པ་གསུམ་པ་བཞི་པ་འགྲོ་ཙམ་ཐ་མ་རེ་ཟུང་དང་མོ་ར་ཚང་མ་དེ་ནི་འཕྲུལ་ཆས། ཡིན་ནའི་ལས་ཀ་ལས་ཁུར་ཚང་མ་དེ་ནི་འཕྲུལ་རིག་གིས་ལས་ཀ་ལས་འགྲོ་གི་འདུག་མིའི་ལ་ངོ་ནས་བྱེད་དགོས་ཡ་ཚ་ཕལ་ཆེར་ད་མི་འདུག་ཨ་དེ་འདྲ་སོང་ན་དེ་ལྟ་བུ་གི་ལས་རིགས་ནང་བཞིན་ད་ཚོང་ཁུངས་ད་དེ་ཚོ་ཚང་མ་ས་ནུ་རྒྱ་ཁི་དེ་ཚོ་ཚང་མ་རིག་དེ་ང་ཚོ་དེ་རིང་ཁ་སང་འཕྲུལ་ཆས་ད། འཕྲུལ་ཆས་གི་ད་ག་རེ་ཚོ་དེ་ལས་རིགས་དེ་ལས་འགྲོ་དེ་མི་ལ་ལས་ཀ་དེ་ཉུང་རུ་འགྲོ་གི་ཡོད་རེད། དེ་ཐོག་ནས་ཤུགས་རྐྱེན་ག་རེ་སླེབས་དགོས་རེད།

ཁོ་ཚོ་བསམ་བློ་དེ་ཚོགས་གི་ཡོང་གི་རེད་མ་གཏོགས་འདྲ་གི་མ་རེད། ད་ལྟ་ཡིན་ན་འདྲ་གི་མི་འདུག་ཟེར་དུས་འདྲ་གི་མ་རེད་འདྲ་གི་མི་འདུག་ཟེར། ད་ལྟ་རྒྱ་ནག་ལ་ཡང Chat GPT ད་ཡོད་རེད། དེ་ཚོ་དང་འདྲ་པོ་གི་དེ་རིག་རྩལ་གི་དེ་སླེབས་ཡོད་རེད་ཚད་དུ་འགྲོ། ག་ཚོད Chat GPT དང་གཅིག་པ་གཅིག་པ་གཅིག་རྐྱང་མེད་ན་གོ་དེ་དང་འདྲ་པོ་གི་དུ་འགྲོ་གི། ད་ལྟ་ཚན་རྩལ་དེ་རྒྱ་ནག་སླེབས་ཚར་ཡོད་རེད། རྒྱ་ནག་ལུག་ལུག་ཡོད་རྒྱ་ཨ་རི་ལ་དངོས་གནས་རྒྱ་ནག་ལ་ཡོད་རེད་རྒྱ་ནག་གི

དང་བ། ཤང་ཀང་ལ་དང་ཧང་ཀང་ནི་ནི་མ་རེད། ད་ཨ་རི་ལ་ཚོ་དང་རྒྱ་ནག་ལ་འགྲོ་ཆོག་ཡང་ཁོ་ཚོ་སྒོ་རྒྱག་དོ་ཨ་རི་ཁོ་ཚོ་ཚང་མ་སྒོ་རྒྱག་དོ་རེད། ཨ་ལེ་དེ་རྒྱུ་མཚན་གི་ཁ་ཚོ་ངའི་དེ་རིང་ཁ་སང་འཛམ་གླིང་དུ་འགྲོ་བློ་བདེ་དུ Chat GPT ཟེར་ཡ་ད་ལྟ་ཨ་རི་ནང་ད་དེ་ཡ་གི AI གི་ལས་ཁུངས་དེའི་གི་གསར་གཏོད་བྱས་པའི་གི Chat GPT Microsoft གི་རྒྱབ་སྐྱོར་བྱས་པའི་གི་ད་ད་ད་དེ་ང་ཚོ་བཤད་དེ་ཡ Chat GPT དེ་རྒྱ་ནག་ནང་ལ་བེད་སྤྱོད་བཏང་ཆོག་གི་ཡོད་མ་རེད། བཏང་མི་ཆོག་ཡ་གི་རྒྱུ་མཚན་དེ་ད་ད་ཁྱེད་རང་བཤད་དེ་ད་ག་རང་ཡིན་གྱི་རེད།

བྲུ་དུ་བ་ཚི་ལྟ་བ་མ་འདྲ་པ་ཡིན་ནའོ། བྲུ་དུ་མུ་སྟོད་ནས་འགྲོ་བསྡད་ཀྱི་འོ་རེད་ད་ཡིན་ན་དེ་རིགས་ཁ་ཚོ་ཆང་ཧ་གོ་རེད་ཨ་རིག་གི་ནང་ཁ་ལ་ཡ། ཁོ་ཚོ་ལ་ན་སོ་ཉི་གི་རྒྱ་ནག་གི་སོ་ཉི་གི་དགོངས་པ་བཏང་སོང་ཟེར་ནས་ད་དཔལ་ཏུ། ཨ་རིའི་ནང་གི་བྲུ་ཚོ། གོང་བུ་གཉིས་ཀ